རྒྱལ་སྤྱིའི་བདེ་འཇགས་ཀྱི་གནད་དོན་ཐད་འཇར་མ་ནི་ནང་མུ་ནིག Security ལྷན་ཚོགས་ཟེར་བའི་ཆེས་མཐོའི་ལྷན་ཚོགས་དེའི་ཞོར་ལ། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken དང། རྒྱ་ནག་གི་ཕྱི་འབྲེལ་བློན་ཆེན Wang Yi གཉིས་དབར་མཇལ་མོལ་གནང་ཡོད་པ་དང། མཇལ་མོལ་དེ་ཡང་ཐའེ་ཝན་དང།

གྲོས་མོལ་ལྷུག་པོ་གནང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། འོན་ཀྱང་རྒྱ་ནག་ཕྱི་འབྲེལ་ལྷན་ཁང་གིས་ད་རེས་བྷི་ལིན་ཀིན་དང་ཝང་དབྱི་གཉིས་ཀྱི་མཇལ་མོལ་དེའི་སྐབས། ད་ལྟ་བར་ཨ་མི་རི་ཀས་རྒྱ་ནག་གི་བཟོ་ཚོང་ཁང་ཁག་ཅིག་གི་ཐོག་དཔལ་འབྱོར་གྱི་ཉེས་ཆད་བཀལ་ཡོད་པ་མ་ཟད། དེ་མིན་རྒྱ་ནག་གི་ཚོང་དོན་ཁང་གི་འབྲེལ་ཡོད་མཐོ་རིམ་མི་སྣ་ཁག་ཅིག་གི་ཐོག་ལ་ཡང་ཉེས་ཆད་བཀལ་ཡོད་པ་དེ་དག་ཕྱིར་འཐེན་ཡོང་རྒྱུའི་གནད་དོན་ཐད་གྲོས་མོལ་བྱས་ཡོད་རེད་ཅེས་རེས་གཟའ་སྤེན་པ་ཉིན། གནས་ཚུལ་ཕྱིར་བསྒྲགས་བྱས་ཡོད་པ། རོའི་ཊར་གསར་འགྱུར་ཁང་གིས་གནས་ཚུལ་ལུང་དྲངས་ཏེ་རེས་གཟའ་སྤེན་པ་ཉིན་འགྲེམས་སྤེལ་བྱས་འདུག་འོན་ཀྱང་ཕྱི་འབྲེལ་བློན་ཆེན་གཉིས་བར་ཨ་མི་རི་ཀས་རྒྱ་ནག་ཐོག་ཉེས་ཆད་བཀལ་ཡོད་པ་དེ་དག་ཕྱིར་འཐེན་བྱ་རྒྱུའི་ཐད་གྲོས་མོལ་བྱས་ཡོད་པ། རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་གིས་བརྗོད་པ་དེ་ལྟར་གང་ཡིན་མིན་ཐད་ལ་གསར་འགྱུར་བརྒྱུད་ལམ་ཁག་ནང་ཉམས་ཞིབ་མང་པོ་བྱས་ཀྱང་ད་ལྟའི་ཆར་གནས་ཚུལ་གཞན་གང་ཡང་ཐོན་མེད་པ་རེད། ད་རེས་ཕྱོགས་གཉིས་ཀྱི་ཕྱི་འབྲེལ་བློན་ཆེན་དབར་གྱི་མཇལ་མོལ་དེ་ནི་དེ་སྔོན་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་སྦའི་ཌེན་དང། ཞི་ཅིན་ཕིང་གཉིས་དབར་མཇལ་མོལ་གནང་ཡོད་པ་དེའི་གོང་ལས་མཐུན་ལམ་ཆེ་བ་དང་ཕྱོགས་ཕན་ཚུན་མཛའ་མཐུན་གྱི་རྣམ་པ་ཕྲན་བུ་ཡོད་པའི་ཐོག་ནས་མཇལ་མོལ་གནང་ཡོད་རེད་ཅེས་གསར་འགྱུར་ཡང་ཐོན་འདུག། འོན་ཀྱང་ད་རེས་མུ་ནིག་བདེ་འཇགས་སྲུང་སྐྱོབ་ཀྱི་ལྷན་ཚོགས་དེའི་ཞོར་ལ། ཨ་མི་རི་ཀ་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་བར་མཇལ་མོལ་དེ་ནི། རེས་གཟའ་པ་སངས་ཉིན་ལྷན་ཚོགས་དེ་དབུ་འབྱེད་ཀྱི་གསུང་བཤད་སྐབས་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་པ་ལྕམ་ཁེ་མ་ལ་ཧ་རི་སི་ཡིས། ཡུ་ཀེ་རེན་ཐོག་ཨུ་རུ་སུས་དམག་འཁྲུག་བྱེད་བཞིན་ཡོད་པ་དེར་ཨ་མི་རི་ཀས་ཕུ་ཀྲིན་ལ་ཁ་གཏད་ཆེད་དུ་ཨ་མི་རི་ཀས་ནེ་ཏྲོ་ལ་མུ་མཐུད་རྒྱབ་སྐྱོར་དང་སྣེ་ཁྲིད་བྱ་རྒྱུ་ཡིན་པ་གསུངས་པའི་ཞོར་ལ། འགན་འཁྲི་ཡོད་པའི་ཐོག་ནས་ང་ཚོས་རྒྱ་ནག་དང་འགྲན་བསྡུར་བྱེད་དགོས་པ་ཆགས་པའི་སྐབས་འགྲན་བསྡུར་དང། སྐབས་རེ་པེ་ཅིང་སྲིད་གཞུང་ལ་གདོང་ལེན་བྱེད་དགོས་པའི་སྐབས་གདོང་ལེན་དང། ཁ་གཏད་གཅོག་དགོས་ཀྱང་གཅོག་དགོས་པ་ཆགས་ཡོད་ཅེས་གསུངས་པའི་རྗེས་སུ། ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡི་གཉིས་བར་གྱི་མཇལ་མོལ་དེ་གནང་བ་ཞིག་ཡིན་འདུག་གནས་ཚུལ་ཐོན་པར་གཞིགས་ན་ཝང་ཡི་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་དང་མཇལ་མོལ་གནང་ཚར་བའི་རྗེས་སུ། ཡུ་རོབ་མཐུན་ཕྱོགས་ཀྱི་ཕྱི་འབྲེལ་མཐོ་རིམ་མི་སྣ་སྐུ་ཞབས་ཇོ་སི་བོ་རོ་དང་ཡང་རེས་གཟའ་པ་སངས་ཀྱི་ཕྱི་དྲོ་ཙམ་ལ་མཇལ་མོལ་གནང་ཡོད་པ་མ་ཟད།

སྐབས་དེ་དུས་ཁོང་གིས་སྣེ་ཁྲིད་བྱས་པའི་དབྱིན་ཇིའི་སྲིད་གཞུང་གིས་རྒྱ་ནག་ཐོག་སྲིད་ཇུས་ཡག་པོ་འཛིན་ཡོད་པ་དེ་ད་ལྟ་བློ་ཕམ་བྱེད་དགོས་པ་ཞིག་རེད་འདུག་གམ་ཞེས་གསར་འགོད་པས་ཁོང་ལ་དྲི་བ་དྲིས་སྐབས་ཁོང་གིས་དེའི་ཐོག་ལན་འདེབས་གསལ་པོ་བྱས་མེད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པོ་བསྟན་འཛིན་ལྷུན་གྲུབ་གིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།